ཁོ་ལ་ཉེར་ལེན་ཡོད་ཟེར་བཞིན་གྲངས་ཅན་གྱིས་ཁས་ལེན་གྱི་མི་འདུག་ཨང། ད་ཉེར་ལེན་ཅན་དུ་ལབ་ན་འགྲིག་མི་འདུག་ཟེར་ཏེ་སྤྱི་གཙོ་བོ་དེ་ཉེར་ལེན་ཅན་དུ་མེད་དེ་ཞེས་བསྒྲུབ་ན་དེ་འགྲིག་མི་འདུག་ཟེར་བ། ད་དེ་འདྲ་འདི་ག་རེ་ཟེར་ན་རྣམ་འགྱུར་སྣ་ཚོགས་ཀྱི་ཉེར་ལེན་ཅན་དུ་ཟེར་ན་ཁོ་རྣམ་འགྱུར་སྣ་ཚོགས་ཀྱི་ཉེར་ལེན་རེད་བ། ཡིན་ཙང་ཁོ་རང་གི་ཁྱད་ཆོས་ཁོ་ལ་རྣམ་འགྱུར་སྣ་ཚོགས་ཀྱི་ཉེར་ལེན་བྱེད་མཁན་གྱི་གཞི་ཡའི་ཁྱད་ཆོས་ཤིག་ལྡན་པ་ཡིན་ཙང་རྣམ་འགྱུར་སྣ་ཚོགས་ཉེར་ལེན་ཅན་ཡིན་ཟེར་ད་ཁས་ལེན་གྱི་ཡོད་མེད་འགྲོ། ད་འདི་ན་འགྲོ་སྟངས་ཡོད་རེད་བ་འོ་འདུག་སེ། དེ་དང་དེ་འདྲ་འདི།

སྒྲ་ཡི་དོན་ནི་བཏགས་པ་ཡིན། འོ་བཏགས་པ་ཡིན་པའི་རྒྱུ་མཚན་གོ་ལ་སྒྲ་དོན་ལ་བཏགས་པ་བཏགས་པ་གསུང་དགོས་ཏེ་རྟོག་པའི་ཤེས་པའི་ཡུལ་ཉིད་ཡིན་པའི་ཕྱིར། འདུག་སེ་མེ་ཡག་དེ་ལ་ཕེབས་པ། དངོས་རྟེན་མ་གྲུབ་འདིའི་ཆོས་སུ་ནི་རིགས་པ་སྨྲ་བས་ནི་གསུངས་པ་ཡིན་ཟེར་དངོས་རྟེན་མ་གྲུབ་ཟེར་ན་དངོས་རྟེན་མ་གྲུབ་འདིའི་ཆོས་སུ་ཟེར་ན་དངོས་པོའི་རྟེན་ཅན་དུ་མ་གྲུབ་པ་དེ་བསྒྲུབ་བྱའི་ཆོས་ལ་བཞག། སྒྲ་དོན་དེ་རྩོད་གཞི་ཆོས་ཅན་ལ་བཞག། འོ་དེ་བཞག་པ་དེ་སློབ་དཔོན་ཕྱོགས་གླང་གིས་དེ་འདྲ་ཞིག་ནི་གསུངས་པ་རེད། འོ་དུག་གསུངས་ངེས་མི་འདྲ།

འོ་ཁྱེད་ཀྱིས་གཙོ་བོ་དངོས་པོའི་ཉེར་ལེན་ཅན་དུ་མ་དམིགས་པ། ཆོས་ཅན་དེའི་ཆོས་སུ་བཞག་པ་འགལ་ལོ་ཞེ་ན། སུ་དག་སང་ཡང་ཁུ་ཚུར་ལ། སློབ་དཔོན་ཕྱོགས་གླང་གིས་ག་རེ་ཟེར་ན། གཙོ་བོ་མ་དམིགས་པ་དེ་བསྒྲུབ་བྱའི་ཆོས་ལ་བཞག་གསུངས་ཤག་དཔལ་ཆོས་ཀྱི་གྲགས་པ་ཁྱོད་རང་གིས་ཉེར་ལེན་ཅན་དུ་མེད་པར་བྱས་ད་ཁྱོད་རང་གཉིས་མཐུན་མ་སོང་ངམ། རྟགས་སུ་བཏང་བཅུག་ན། ཨ་ནི་དེ་སྐྱོན་ཡོད་མ་རེད་བྱས་པའི་ལན་དུ་ད་ཡག་གི་དེ་རེད་དངོས་རྟེན་མ་གྲུབ། འདིའི་ཆོས་སུ་རིགས་པ་སྨྲ་བས་གསུངས་པ་ཡིན་ཞེས་ལན་རྒྱག་སྟངས་དེ་ཡག་ཤོས་སུ་འགྱུར་ས་རེད།